གསན་པ་རྣམ་པ་ཚོ་ཐེངས་འདིའི་ལས་རིམ་ཁག་ཐོག་མར་ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འགན་འཛིན་གྱིས་ཐེར་མོ་ཧྥི་ཤར་ཚན་རྩལ་ཁང་གིས་བོད་ནང་རིགས་རྫས་བསྡུ་རུབ་ལ་མཁོ་བའི་འཕྲུལ་ཆས་རིགས་བཙོང་མཚམས་བཞག་པར་དགའ་བསུ་ཞུས་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་རྡ་ས་དང་ནུའུ་ཡོག་གྲོང་ཁྱེར་བཅས་ནས་བཏང་འབྱོར་གནས་ཚུལ་ཁག་གཉིས་ཡོད་ལ།
བོད་ལ་ཟུར་དུ་སྒོར་མོ་ཡོད་པ་དེས་ལོ་རྒྱུས་ཀྱི་ཐོག་བོད་དེ་རང་བཙན་གྱི་རྒྱལ་ཁབ་ཟིག་ཡིན་པ་གསལ་བོ་མཚོན་གྱི་ཡོད་འདུག་ཅེས་བོད་དངུལ་འགྲེམས་སྟོན་གྱི་སར་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་གི་འདུག། བོད་ཀྱི་གླུ་གཞས་སྒྱུ་རྩལ་པ་གངས་འཇིགས་ལགས་དང། རྡུང་ལེན་པ་གྲགས་ཅན་བདུད་བྷེ་སོགས་ཀྱིས། བོད་ཀྱི་སྤྱི་ཚོགས་ནང། གླུ་གཞས་སྒྱུ་རྩལ་གྱི་ཐད་ནས་ཤུགས་རྐྱེན་གང་འདྲ་བསྐྲུན་ཡོད་མེད་སྐོར་གྱི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ཡོད།
མཐར། ལྕགས་མོ་མཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་བསྒྲིགས་ལེ་ཚན་ཞིག་དང་བཅས། དེ་རིང་གི་ལས་རིམ་ལ་གསན་རོགས། གསན་པ་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་རྒྱུ། ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འགན་འཛིན་གྱིས་ཐེར་མོ་ཧྥེ་ཤེར་ཚན་རྩལ་ཁང་གིས་བོད་ནང་རིགས་རྫས་བསྡུ་རུབ་ལ་མཁོ་བའི་འཕྲུལ་ཆས་རིགས་བཙོང་མཚམས་བཞག་པར་དགའ་བསུ་བྱས་འདུག། ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་འགན་འཛིན་མེ་ཁོ་མཆོག་གིས་ཐེར་མོ་ཧྥི་ཤར་ཚན་རྩལ་ཁང་གིས་བོད་ནང་རིགས་རྫས་བསྡུ་ལེན་གྱི་ཡོ་ཆས་ཚོང་སྒྱུར་མཚམས་འཇོག་བྱས་པའི་ཐག་གཅོད་ཐད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བཀའ་འདྲི་ཞུས་པ་ལྟར་ཡིག་ཐོག་དགོངས་ཚུལ་གསུངས་པའི་ནང་དུ་དུས་ནས་དུས་སུ་རྒྱ་ནག་དམར་ཤོག་ཚོགས་པས་རིགས་རྫས་བསྡུ་ལེན་གྱི་ཡོ་ཆས་དང་གཞན་མི་སྒེར་གྱི་གནས་ཚུལ་ངོ་རྟགས་གཅོད་པའི་བཟོ་ལས་རིག་རྩལ་བཀོལ་སྤྱོད་ཀྱིས་བྱ་ར་བྱེད་པ་དང་དྲག་གནོན་དམར་ཤོག་ཚོགས་པར་མོས་མཐུན་མི་བྱེད་མཁན་ཚོ་དམིགས་བཀར་བཟུང་བ་བཅས་བྱེད་ཀྱི་ཡོད་ལ། ཐེར་མོ་ཧྥེ་ཤེར་ཚན་རྩལ་ཁང་གིས་ཡོ་ཆས་འདི་དག་རྒྱ་ནག་ལ་ཚོང་སྒྱུར་བྱེད་རྒྱུ་མཚམས་འཇོག་བྱས་པར་ལེགས་སོ་ཡོད། ཚོང་འབྲེལ་སྡེ་ཁག་གཞན་ཚོས་ཀྱང་གཅིག་མཚུངས་བྱ་དགོས་པ་རེད་ཅེས་གསུངས་འདུག་ཨ་རིའི་ཁེ་གཉེར་ལས་ཁང་གིས་རྒྱ་ནག་དམར་ཤོག་ཚོགས་པས་རང་གི་མི་དམངས་ལ་དྲག་གནོན་བྱ་རྒྱུར་རོགས་སྐྱོར་བྱེད་མི་རུང་ཞེས་ཀྱང་གསུངས་ཡོད་ཀི་གཞན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ཐབས་ཇུས་ལས་དོན་ཚོགས་ཆུང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཨ་རིའི་ཐེར་མོ་ཧྥེ་ཤེར་ཚན་རྩལ་ཁེ་གཉེར་ལས་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མིན་པའི་ཐག་གཅོད་བྱུང་བ་དེ་བཟང་ཕྱོགས་ཀྱི་འགྱུར་བ་ཞིག་རེད་རིམ་པས་རིགས་རྫས་བརྟག་དཔྱད་ཡོ་ཆས་དེ་རྒྱ་ནག་སྤྱི་ཡོངས་ནང་ཚོང་སྒྱུར་མཚམས་འཇོག་ཡོང་ཐབས་བྱ་རྒྱུ་གལ་ཆེན་པོ་ཡིན་པ་ཡིག་ཐོག་ནས་བཀའ་གནང་ཡོད་པ་རེད་དེ་སྔ་ཨ་མི་རི་ཀར་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་རྒྱ་ནག་གཞུང་གིས་བོད་ནང་བྱིས་པ་ལོ་ལྔ་སོན་པ་ཚོར་རང་ཉིད་ཀྱི་ཕ་མའི་བཀའ་འཁྲོལ་མེད་པར་རིགས་རྫས་བསྡུ་ལེན་བྱེད་ཀྱི་ཡོད་པ་དེ་དག་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་དང་གཅིག་མཚུངས་ཡིན་པ་གསལ་བསྒྲགས་སྤེལ་ཡོད་པ་རེད། སམ་བྷོ་ཊ་བོད་སློབ་ཚོགས་པའི་གོ་སྒྲིག་འོག་བཞུགས་སྒར་རྡ་རམ་ས་ལའི་ནོར་བུ་གསོལ་མགྲོན་ཁང་དུ་སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ཐེངས་བཅུ་དྲུག་པ་འཚོགས་ཡོད་པ་རེད། དེ་ཡང་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཟླ་དང་པོ་ཚེས་དྲུག་ཉིན་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་དང་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་བཅས་ཀྱིས་གཙོས་པའི་སམ་བྷོ་ཊ་བོད་སློབ་ཁྱབ་ཁོངས་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་ཆེ་རྣམ་པ་ལྷན་དུ་འཛོམས་ནས་སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ཐེངས་བཅུ་དྲུག་པ་དབུ་འབྱེད་གནང་འདུག་མཛད་སྒོའི་ཐོག་མར་སམ་བྷོ་ཊ་བོད་སློབ་ཚོགས་པའི་ངེས་སྟོན་པ་ཚེ་རིང་དོན་གྲུབ་ལགས་ཀྱིས་ཕེབས་བསུ་དང་སྦྲགས་ཚོགས་འདུའི་སྒྲིག་གཞི་ཁག་ངོ་སྤྲོད་གནང་རྗེས་དམིགས་བསལ་སྐུ་མགྲོན་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་ཀྱིས་ཚོགས་འདུ་དང་འབྲེལ་བའི་གསུང་བཤད་གནང་སྐབས། མ་འོངས་པར་བཙན་བྱོལ་བོད་མིའི་ཚོགས་སྡེ་ཁག་ཏུ་ཞབས་ཕྱི་མི་འགྲོ་མ་འདང་བའི་དཀའ་ངལ་འཕྲད་ཉེན་ཆེན་པོ་ཡོད་པས་སློབ་ཁྲིད་ནང་དུ་སློབ་ཕྲུག་ཚོར་བོད་དོན་བསྟན་པ་ཆབ་སྲིད་ལ་ཞབས་ཕྱི་བསྒྲུབ་རྒྱུའི་ཐད་སློབ་གསོ་གང་མང་སྤྲོད་དགོས་པའི་འབོད་སྐུལ་གནང་ཡོད་པ་རེད། དེ་ནས་སྐུ་མགྲོན་གཙོ་བོ་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་སློབ་གྲྭ་སོ་སོར་དགེ་རྒན་མཐུན་རྐྱེན་བཅས་ཡང་རིམ་བཞིན་མཁོ་སྤྲོད་གནང་རྒྱུའི་ནན་བརྗོད་གནང་ཡོད་པ་དང་ཆབས་ཅིག་ཏུ་ད་ལོ་ནས་ཤེས་རིག་ལས་ཁུངས་ངོས་ནས་བོད་སློབ་ཁག་གི་སློབ་གཉེར་བའི་ཤེས་ཚད་གནས་བབ་རྟོག་ཞིབ་གནང་རྒྱུའི་ལས་གཞི་སྤེལ་འཆར་ཡོད་པ་དང་སློབ་གྲྭ་སོ་སོས་ཤེས་ཡོན་སྲིད་བྱུས་དགོངས་དོན་སློབ་མའི་ཤེས་ཡོན་ཡར་རྒྱས་ལ་སྨན་པའི་ལས་གཞི་ལས་འཆར་གང་ཡོད་སྤེལ་དགོས་པའི་ལམ་སྟོན་གནང་འདུག་སྤྱིར་སམ་བྷོ་ཊ་བོད་སློབ་ཚོགས་པས་གོ་སྒྲིག་བྱས་པའི་སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ཐེངས་བཅུ་དྲུག་པའི་ཐོག་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་ཆེ་སུམ་ཅུ་ཕེབས་ཡོད་པ་དང་ཁོང་རྣམ་པས་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཟླ་དང་པོའི་ཚེས་དྲུག་ནས་ཚེས་དགུ་བར་སྔ་ལོའི་འགན་འཛིན་ཚོགས་འདུའི་གྲོས་ཆོད་ཁག་ལ་བསྐྱར་ཞིབ་དང་སློབ་མའི་ཤེས་ཡོན་ཡར་རྒྱས་གཏོང་ཕྱོགས་ཀྱི་ཐབས་ལམ་གསར་གཏོད་དང་དཀའ་ངལ་ཇི་ཡོད་ལ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སློབ་སྤེལ་གནང་ཕྱོགས་ཡིག་རྒྱུགས་ཚགས་ཚུད་གཏོང་ཕྱོགས་སོགས་ཁྱོན་གྲོས་གཞི་དྲུག་གི་ཐོག་གོ་བསྡུར་གནང་རྒྱུ་ཡིན་པ་རེད་ལ། བཟང་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ལ་ཟུར་དུ་དངུལ་ཡོད་པ་དེས་ལོ་རྒྱུས་ཐོག་བོད་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་གསལ་བོར་མཚོན་ཡོད་ཅེས་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ཀྱིས་གསུངས་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་འགྲེམས་སྟོན་ཚན་པ་ནས་གོ་སྒྲིག་གནང་སྟེ་བོད་གཞུང་དགའ་ལྡན་ཕོ་བྲང་གི་སྐབས་བོད་ནང་རྒྱ་ཁྱབ་ཏུ་བེད་སྤྱོད་གཏོང་བཞིན་པ་གི་བོད་དངུལ། སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་པར་བརྒྱབ་པ་གི་གསེར་དངུལ་ཟངས་གསུམ་གྱི་ཊམ་ཀ་དང། ཕྱིས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོ་ནས་གསར་དར་གྱི་ཤོག་ལོར་སྣ་ཚོགས་བཅས་བསྡུ་རུབ་གནང་བ་ཁག། སྤྱི་ཟླ་དང་པོ་གི་ཚེས་པ་དྲུག་གི་ཉི་མ་བཞུགས་སྒར་བོད་ཀྱི་འགྲེམས་སྟོན་ཁང་དུ་འགྲེམས་སྟོན་ཞིག་གནང་ཡོད་པ་དེ། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་ཡོད་ཅིང། བོད་ཀྱི་འགྲེམས་སྟོན་ཚན་པའི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས། ཊམ་ཀ་དང་ཤོག་དངུལ་དེ་ཚོ་རྒྱ་གར་གྱི་ནང་གི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་བལ་པོའི་ནང་གི་གཞིས་ཆགས་ཁག། དེ་བཞིན་ཕྱི་རྒྱལ་གྱི་བོད་མི་མང་པོ་ཞིག་གིས་འགྲེམས་སྟོན་ལ་ཕུལ་བཞག་པ་རྣམས་བསྡུ་རུབ་གནང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
ད་ལྟ་ཅིག་ང་ཚོ་འགྲེམས་སྟོན་གསར་སྤེལ་གྱི་ལས་གཞི་སྐབས་སུ་ང་ཚོ་ཅིག་གི་བོད་ད་ལྟ་རྒྱ་གར་ཡོད་པའི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་ཨ་ནི་བལ་ཡུལ་གྱི་གཞིས་ཆགས་ཨ་དེ་འདི་དེ་དེ་བཞིན་ད་ལྟ་ཕྱི་རྒྱལ་ཅིག་གི་ཡུལ་གྲུ་ཁག་མང་པོ་ཅིག་ལ་ང་ཚོ་ཀྱི་ཅིག་ག་ཞུ་དགོས་རེད་ཅ་དངོས་བསྡུ་རུབ་བྱེད་བྱེད་དུས་ཨ་ནི་ཕལ་ཆེར་གྱི་དངུལ་དང་ཨ་ནི་ཅིག་ང་ཚོའི་བོད་ཀྱི་ཤོག་དངུལ་དེ་འདྲ་ཅིག་མང་པོ་ཅིག་ཕུལ་བསྡད་དུས་ཨ་ནི་འདི་ང་ཚོ་ཀྱི་དེ་སྔ་ཉི་ཤུ་གཅིག་སྟོང་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ང་ཚོ་ཀྱི་ག་ཞུ་དགོས་རེད་ཅིག་གི་ད་ང་ཚོ་དུས་ཐུང་འགྲེམས་སྟོན་དེ་འདྲ་ཅིག་ང་ཚོ་ཀྱི་དམིགས་ཡུལ་འགྲེམས་དགོས་འདུག་ཟེར་ནས་ང་རང་ཚོ་ཀྱི་ད་ཅིག་གི་གལ་ཆེའི་དོན་ཆེན་གཅིག་ནི་ང་ཚོས་དེ་དུས་ནས་ང་ཚོའི་བསམ་བློ་ལ་ཡོད་པ་ཆགས་བསྡད་ཀྱི་འདུག། སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་བཟུང་བོད་ཀྱི་ཊམ་ཀ་དང་ཤོག་ལོར་པར་རྒྱབ་ས་ཁག་ནི། འབྲས་སྤུངས་དང་སེ་ར་དོག་སྡེ་དང་གྲྭ་བཞི། ཏོག་ཀི་དང་འདོད་དཔལ། ལྷ་ས་གྲོང་སྡེ་དང་མེ་ཏོག། གསེར་ཊམ་ལས་ཁུངས་དང་ཀོང་པོ་རྒྱ་མདའ་དྭགས་པོ་དང་གྲོ་མོ་བཅས་སུ་བཟོ་ལས་ཁང་བཙུགས་ཡོད་པ་མ་ཟད། བོད་ཊམ་ལའང་ཊམ་དཀར་ལྔ་དང་བཅུ་ལྔ་བཅུ་ཉེར་ལྔ་སོགས་ཡོད་པ་དང་མཚུངས། རྒྱལ་མཆོག་བཅུ་གསུམ་པ་ཆེན་པོ་གི་རིང་གསར་སྐྲུན་གྱི་ཤོག་ལོར་ལའང་ཤོག་ལོར་སྲང་བརྒྱ་དང་སྲང་ལྔ་བཅུ། སྲང་བཅུ་ཐམ་པ་དང་སྲང་ཉེར་ལྔ་སྲང་ལྔ་སོགས་རིགས་འདྲ་མིན་ཡོད་ཅིང། ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་བོད་ཀྱི་ལོ་རྒྱུས་ཉམས་ཞིབ་པ་གཙང་ཕྲུག་སྟོབས་ལགས་ནས། བོད་ལ་གཟུར་དུ་དངུལ་སྒོར་ཡོད་པ་དེས་ལོ་རྒྱུས་ཀྱི་ཐོག་བོད་དེ་རང་བཙན་གྱི་རྒྱལ་ཁབ་ཟིག་ཡིན་པ་གསལ་བོ་མཚོན་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། བོད་ཀྱི་རང་བཙན་ཐོག་ལ་ག་འདྲ་ཞིག་མཚོན་གྱི་ཡོད་རེད་ཟེར་ན་ད་ཁོའི་གནས་སྟངས་གཉིས་རེད་གཅིག་ནས་བོད་པའི་དཔལ་འབྱོར་གྱི་གནས་བབ་ཟེར་ན་འདྲ་དེ་ག་དུས་དང་མཐུན་པའི་འགྱུར་བ་འགྲོ་བའི

བལ་པོའི་ནང་རྒྱལ་རབས་འགྱུར་བ་དང་ཊམ་ཀ་ལ་ལྷད་བཅུག་པ་སོགས་ཀྱི་དཀའ་རྙོག་བྱུང་བ་ནས་བཟུང། སྤྱི་ལོའི་དུས་རབས་བཅོ་བརྒྱད་པའི་ནང་རྒྱལ་དབང་སྐུ་འཕྲེང་བརྒྱད་པ་གི་སྐུ་རིང་དེར། སྤྱི་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་གི་ལོར་ཀོང་པོའི་ཁུལ་དུ་བོད་ཊམ་གསར་བཟོ་བྱས་པ་འགྲེམས་སྤེལ་གནང་བ་ནས་བོད་གཞུང་དགའ་ལྡན་ཕོ་བྲང་གི་དུས་སྐབས་རིམ་ཅན་དུ་བོད་ཊམ་གསར་དུ་དཔར་བཏབ་ཡོད་པ་མ་ཟད། རྩིས་དཔོན་ཞྭ་སྒབ་པ་ལགས་ཀྱི་སྲིད་དོན་རྒྱལ་རབས་ཀྱི་ནང། རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་མཆོག་གི་རིང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོར་བོད་གཞུང་གིས་ཤོག་ལོར་གསར་དུ་དཔར་བཏབ་པ་དང། རྗེས་སུ་རྒྱ་གར་ཀ་ལི་ཀ་ཏར་འཕྲུལ་འཁོར་གྱི་ཐོག་ཤོག་དངུལ་ཚོན་ཁྲ་མ་པར་འདེབས་སློབ་སྦྱོང་དུ་ཤོད་ཕྱག་ནང་རྟ་མགྲིན་དབང་རྒྱལ་དང། གཏོར་གཞིའི་རྩེ་དྲུང་དངོས་གཞི་ཐུབ་བསྟན་ཀུན་མཁྱེན་གཉིས་གཏོང་གནང་ཕྱིར་འཁོར་འཕྲལ། སྐྱེམས་སྟོང་དུ་བརྒྱབ་པའི་ཤིང་ཤོག་ལ་གསང་རྟགས་ཁྱད་པར་ཀོང་ཁུག་གི་ཐོག། ཊམ་དཀར་ལྔ་བཅུ་ཐམ་པ་གི་མག་ནུས་ཅན་གྱི་ཤོག་དངུལ་ལྕགས་རྩི་ཚོན་ཁྲ་མ་མདུན་གངས་རི་དང་སེང་གེ་རྒྱབ་ཏུ་སྟག་སེང་ཁྱུང་འབྲུག་གི་རི་མོས་ཕྱུག་པའི་ཆབ་སྲིད་དབུ་བརྙེས་ཀྱི་ལོ་ཆིག་སྟོང་དྲུག་བརྒྱ་བདུན་ཅུ་དོན་བདུན། རབ་བྱུང་བཅུ་དྲུག་པ་གི་ཤོག་དངུལ་འཁོད་པ་དཔེར་ན་ལྕགས་ལུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་གི་ལོར་འགྲེམ་གཏོང་གནང་བ་ཞེས་འཁོད་པ་བཞིན། དེ་ནས་རིམ་པས་ཤོག་དངུལ་རིགས་འདྲ་མིན་འགྲེམ་སྤེལ་རིམ་པར་གནང་བ་ཁག། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ས་རྒྱ་ནག་གི་བཙན་འཛུལ་གྱི་འོག་ཡོངས་སུ་མ་ཤོར་གི་བར་དུ་བེད་སྤྱོད་དང་གཏོང་སྤེལ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། བྱང་རྣམ་པ་ཚོ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན། ཉེ་ཆར་གྲོངས་པའི་བོད་ཀྱི་གླུ་གཞས་སྒྱུ་རྩལ་བ་གངས་ཞུགས་ལགས་དང་རྡུང་ལེན་པ་གྲགས་ཅན་བདུད་བྷེ་སོགས་ཀྱིས་བོད་ཀྱི་སྤྱི་ཚོགས་ལ་བཞག་པའི་ཤུགས་རྐྱེན་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལེབ་ཆོས་འཕེལ་གྱིས་ནེའུ་ཡོག་ནས་བཏང་འབྱོར་གནས་ཚུལ་ཞིག་ལ་གསན་རོགས་གནང། འདས་པའི་ཕྱི་ཟླ་དང་པོའི་ཚེས་གཉིས་ཉིན། བོད་ཀྱི་གླུ་གཞས་སྒྱུ་རྩལ་པ་གྲགས་ཅན་གངས་བཞུགས་ལགས། སྙུང་གཞིའི་རྐྱེན་བྱས་ནས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོན་ཡོད་པ་དང། བོད་ནང་གི་གླུ་གཞས་སྒྱུ་རྩལ་པ་གངས་བཞུགས་ལགས་ནི། མི་མང་གི་དགའ་བསུ་ཤུགས་ཆེན་པོར་ཐོབ་མྱོང་པའི་གཞས་པ་རྒན་གྲས་ཤིག་ཡིན་པ་དང། གངས་བཞུགས་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར། བོད་ནང་གི་མདོ་སྨད་རྔ་བ་རུ་སྐྱེས་ཤིང། སྔ་རྗེས་སུ་རོལ་དབྱངས་ཆེད་ལས་ཐོག་སློབ་མཐར་ཕྱིན་ཡོད་པ་དང། བོད་ཀྱི་རྡུང་ལེན་པ་བདུད་བྷེ་ལགས་དགེ་རྒན་དུ་བསྟེན་ནས། གླུ་གཞས་ཆེད་ལས་སློབ་གཉེར་གནང་མྱོང་ཞིང། གངས་བཞུགས་ལགས་ཀྱིས་ཟླ་འོད་འོག་གི་པོ་ཏ་ལ་དང་གངས་ལྗོངས། འཛོམས་པ་ཡག་མོ་ལ་སོགས་ཀྱི་གླུ་གཞས་དེ་དག་བོད་མདོ་དབུས་ཁམས་གསུམ་ཡོངས་ལ་སྐད་གྲགས་ཤུགས་ཆེན་བྱེད་མྱོང་ཡོད་པ་དང། དེའང་རྡུང་ལེན་པ་འདས་པོ་བདུད་བྷེ་ལགས་དང། གངས་བཞུགས་སོགས་ཀྱིས། མཉམ་གཞས་བླངས་པ་དེས་སྐད་གྲགས་བཞག་མྱོང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་པ་འདི་ནི་གངས་བཞུགས་ལགས་ཀྱིས་བླངས་པའི་འཛོམས་པ་ཡག་མོ་ཞེས་པའི་གླུ་གཞས་ལས་དུམ་བུ་ཞིག་རེད། གནས་ཚུལ་འདི་དང་འབྲེལ་བའི་ཐད་ལ། གངས་ལྗོངས་ཁུ་བྱུག་སྔོན་མོ་ཞེས་པའི་བདུད་བྷེའི་ལོ་རྒྱུས་རྩོམ་སྒྲིག་བྱེད་མཁན། ད་ལྟ་དབྱིན་ཇིའི་ཨིན་ཀི་ལན་ཏི་ལ་བཅའ་བཞུགས་སྔར་རྒོལ་ཡོན་ཏན་ལགས་སུ་བཅར་འདྲི་ཞུས་པ་ཡིན། ད་ངས་དང་པོ་གངས་བཞུགས་ད་འདི་གྲོངས་སོང་ནོ་དེ་ལ་མྱ་ངན་དང་བཅས་ནས་འདིའི་སྐོར་ལ་སྐད་ཆ་ཁ་ཤས་ཅིག་བཤད་ཡག་གི་ཐབས་ཤེས་ཅིག་གངས་བཞུགས་གི་བརྩམས་ཆོས་ཞིག་དང་ཁོ་རང་གི་གཞས་བརྩམས་ཆོས་སྒང་ནས་ང་ཚོས་བལྟ་དགོས་པ་རེད་བསམ་གི་འདུག་དེ་དུས་དང་པོ་ཐོག་མར་ཁོའི་གཞས་ཀྱི་བརྩམས་ཆོས་ལ་མ་བལྟས་གོང་ལ་ཁོ་རང་གི་རྒན་ལགས་དེ་སུ་ཡིན་གཅིག་ངོ་སྤྲོད་བྱེད་དགོས་ཀྱི་བསམ་གྱི་ཁོའི་རྒན་ལགས་ཡིན་སྲིད་ཁོ་ཁོ་དཔལ་མགོན་གཙོ་བོ་རེད་དེ་ནི་བདུད་བྷེ་ཁོ་རང་གི་རྒན་ལགས་རེད་ཤག་ཁོའི་རོལ་ཆའི་རོལ་མོ་དེ་ད་ལྟ་མན་ཌོ་ལིན་གཙོ་བོ་རྡུང་གི་འདུག་ཡིན་ན་རོལ་མོ་གཞན་དག་ཡང་ལྟས་ཀྱི་རྡུང་ཤེས་གི་རེད་ལབ་ཀྱི་འདུག་ཡིན་ན་ཡང་ད་ལྟ་ཧ་གོ་གི་མེད་དགུ་བཅུ། ཉིས་སྟོང་ཡར་སྔོན་ལ་ད་མན་ཌོ་ལིན་གི་རྡུང་སྟངས་དེ་ན་ཁོ་ཨ་མདོ་ཡིན་ན་བདུད་བྷེ་དང་གངས་བཞུགས་གཉིས་ཀའི་རྡུང་བ་གི་དེ་གཉིས་རྩར་ཀི་ཡ་འཛི་ད་དེ་སྔ་ན་ལོ་རྒྱུས་ལྟ་བུ་ཅིག་བདེན་དཔང་ལྟ་བུ་རྙེད་ཡག་མི་འདུག་ཟེར་རྒྱུ་དེ་རྒན་ལགས་ཀྱི་ངོ་སྤྲོད་ཅིག་ཡིན་ད་གླུ་གཞས་གི་སྐོར་ནས་ང་ཚོས་གངས་བཞུགས་ལ་བལྟ་དགོས་པ་རེད་གངས་བཞུགས་ཀི་སྐོར་ལ་བལྟ་དུས་སྒང་ལ་དེ་འདྲའི་སྒང་ལ་ངས་གླུ་གཞས་ཚབ་མཚོན་གསུམ་གི་སྟེང་ནས་གངས་བཞུགས་གི་གཞས་དེ་མི་གི་སེམས་ནང་ལ

བདེ་ཆེན་ནོར་བདུད་པའི་སྲོག་གཅིག་བླངས་ཡིག་སྐབས་ཀྱི་ཙི་ཙི་ར་ཏིའི་དབྱངས་རྟ་དང་འགྱུར་ཁུགས། གངས་བཞུགས་གི་ལེན་སྟངས་ལ་སོགས་པ་ད་ང་ཚོས་བལྟས་ན་རིག་རྒྱུ་ཡོད་ནོ་རྣ་གིས་ཉན་རྒྱུ་ཡོད་པ་དེ་འདྲས་ཡིན་ཙང་ཁོ་འདིའི་སྟེང་ན་ཡང་ཁོ་རང་གི་ཁྱད་ཆོས་གཅིག་ཡོད་པ་དེའི་ཐོག་ནས་ཡང་མཚོན་ཐུབ་གི་བསམ་གི་ཡོད། གཉིས་པ་ཡིན་ཙི་གི་ད་སེམས་པའི་ལོག་སྨྲ་རེད་ལྟ་བུ་མཚོན་པ་ཡིན་ན། གང་ཞིག་གིས་འདི་འདྲའི་མང་བོ་ཟིག་མཉམ་པོ་གཞས་བཏང་བར་དྲག་ཆས་མང་བོ་ཟིག་འདི་འདྲའི་ཆེ་འདྲའི་ཆེ་ནས་བྱེད་པ་རེད་ཟེར་ན་ད་གང་ཞིག་བདུད་བྷེ་བར་སྐབས་ཅིག་ན་ཧ་ལས་པའི་སྐད་གྲགས་ཆེན་པོ་ཆགས་རེད་དེ་ནས་བཟུང་ན་ལྷ་ས་ནས་སྐད་གྲགས་ཡ་མཚན་ཆགས་ན་ལྷ་ས་ལ་ཧ་ལས་པའི་སྐད་གྲགས་ཆགས་ཤག་དེ་ཞིག་ནས་ཧ་ར་ད་མདོ་ཁམས་གི་ནས་ཡང་ལྷག་པ་ཁམས་ཕྱོགས་གི་ཡག་ལ། སྐད་གྲགས་ཆགས་འདུག་བསམ་རྒྱག་གི་ངའི་ཕར་ཚོར་སྣང་ནང་ནས་དེ་འདྲས་ཡོང་གི་འདུག་ཕལ་ཆེར་ཨ་མདོ་རང་ལ་བལྟས་ན་ར་ཅིག་ལྷ་ས་དང་ཁམས་གི་ཡིན་ཧ་ལས་པའི་སྙན་གྲགས་ཆེན་པོ་འདུག། བོད་ཀྱི་སྤྱི་ཚོགས་ཁྲོད་དུ། གླུ་གཞས་སྒྱུ་རྩལ་མཁན་ལ་དེ་ཙམ་གྱི་དོ་སྣང་མི་བྱེད་པ་ནི་ཞན་ཆ་ཡིན་པ་དང། ཁོང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར། གངས་ལྗོངས་ཁུ་བྱུག་སྔོན་མོ་གཞས་པ་བདུད་བྷེའི་མི་ཚེའི་ལོ་རྒྱུས་ཤིག་བྲིས་པ་འདིས། བོད་པའི་སྤྱི་ཚོགས་ཁྲོད།

ད་ལྟ་འདའ་གི་དེར་རང་སྒྲ་ཐག་ཟེར་སྙན་པོ་ནི་དེ་བས་ནི་དེའི་ནང་ང་ཅང་ཡིད་རེ་ཡོད་མ་རེད། ད་དེ་ནི་ངས་འབྲི་གི་དུས་གང་ན་ད་འདའ། མ་མ་གི་ཨ་ཁུ་ཟེར་ཡོད་རེད་ད་དེའི་བདུད་བྷེ་གི་ཅིག་ངོ་སྤྲོད་ཡི་ཞུ་རེད་དེ་འདའ་འུ་ཅག་ཤག་གི་ནི་ཤོག་ངོས་ཟིག་ཨ་དཀྲུག་ཡར་མ་བཟོ་རྒྱུ་དེའི་ནང་ཅིག་དོན་དག་འགྲོ་ཚང་འདི་ཡོད་རེད་ཡིན་ན་ཡང་དེའི་ནང་བདུད་བྷེ་སྙིང་སྟོབས་རེད། དེའི་སེམས་ཤུགས་གང་ལ་འཇོག་དགོས་ན་བདུད་བྷེ་གི་གསར་གཏོད་ཀྱི་བྱ་སྤྱོད་དེ་ནང་ཚང་མེད་གི་མི་ངི་ལོ་རྒྱུས་གི་གཞི་འཛིན་ས་བོ་ཏན་ཏན་སྨྲ་མ་གི་ཨ་ཀི་ཆ་ཚིག་རེད་དེ་ཆོས་སྐབས་ལས་རྒྱག་རྒྱུ་དེ་ངི་གཞི་འཛིན་ས་བོ་དེ་རེད། གཞས་པ་གང་ཞིག་ལགས་ནི། བོད་ནང་གི་གླུ་གཞས་སྒྱུ་རྩལ་ཐད་ནས་མི་དམངས་ཀྱི་དགའ་བསུ་ཤུགས་ཆེན་ཐོབ་མྱོང་ཡོད་པའི་གཞས་པ་རྒན་གྲས་ཤིག་ཡིན་པ་དང། གཞས་པ་ཁོང་དང་རྡུང་ལེན་པ་བདུད་བྷེ་སོགས་ཀྱིས་གསར་གཏོད་ཀྱི་དུས་རླབས་ནས་གླུ་གཞས་བླངས་པ་དེ་ངོས་འཛིན་ཐུབ་དགོས་པ་དང། སྒྱུ་རྩལ་བ་ཁོང་ཚོའི་བྱས་རྗེས་ལ་ང་ཚོས་མཐོང་ཆེན་བྱེད་རྒྱུ་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་སོང། དེའི་གླུ་གི་ནུས་པ་དེ་དེང་སང་ཕྱི་ནང་གི་དེང་སང་ཁྲོམ་རའི་བོད་ནང་གི་ཟླ་འདིའི་ཚོང་དོན་དང་གཅིག་ལྟ་སྟངས་དང་མང་བོ་མང་བོ་ཟིག་གི་འབྲེལ་བཀོད་ནར་ཡོང་སྟངས་གོ་རིམ་ཚང་མ་འདིའི་གླུ་གཞས་ལེན་མཁན་དེ་ལ་ཧ་ལས་པའི་ནུས་པ་ཟིག་ཡོད་ནི་རེད་ད་ལྟ། ཅིག་སྤྲུལ་སྐུ་ཟེར་བ་དེ་མི་ཟེར་བ་མི་འདྲ་ནི་དེའི་ལྕགས་རི་ནས་བརྒལ་བསྡད་ནི་གླུ་གཞས་སྒྱུ་རྩལ་འདི་ཧ་ལས་པའི་ཆོས་ལུགས་དང་གླུ་གཞས་སྒྱུ་རྩལ་གཉིས་ཀ་ད་གང་གི་ནུས་པ་རོ་ཆེ་ནི་མི་ཤེས་ཀི་མཚམས་མཚམས་མ་དེ་མི་དགོས་ཅིག་ཡོང་དག་དེ་ནས་དེང་སང་མང་བོ་ཟེར་ཡང་ཆོས་ལུགས་ཀ་ཙི་གེ་ཟེར་ཡང་དེའི་བར་མདོ་ནས་འགལ་མཚམས་ཡིག་ད་དུ་མི་དགའ་ནས་གླུ་གཞས་ཡི་བར་བླངས་ན་དེ་ལ་ཆོས་ལུགས་དང་མི་རིགས་ཀི་ར་འགོག་མི་ཐུབ་ནས་ད་དེ་མི་དགོས་ནུས་པ་ཁྱད་པར་ཟིག་གླུ་གཞས་གི་རིགས་ལ་ཐུན་མོང་མ་ཡིན་པའི་དུ་བརྩམས་ཆོས་ར་གླུ་གཞས་གཉིས་ཀི་ནང་ནས་རོ་ད་ང་ཅིག་གླུ་གཞས་སྐད་ལས་ལྷག་པའི་ནུས་པ་དེ་ཡོད་གི་སེམས་ཅན་སུ་ཡོང་གི་དུ་དེ་ནས་ལོ་མང་བ་སྙིང་ཐུབ་ན་ན་སྙམ་འདུག་རྗེ་བཙུན་མི་གི་ལྟ་ཁར་གི་གླུ་གཞས་གི་ནུས་པ་གླུ་གཞས་སྒྱུ་རྩལ་བ་གང་ཞིག་ལགས་ཉེ་ཆར་འདས་གྲོངས་སུ་ཕྱིན་པར། བོད་ཕྱི་ནང་གཉིས་ཀྱི་སྤྱི་ཚོགས་དྲ་ལམ་ཁག་ཏུ་ཁོང་ལ་གདུང་སེམས་མཉམ་སྐྱེད་དང། མྱ་ངན་སོགས་བྱེད་མཁན་མང་དག་ཞིག་བྱུང་ཡོད་པ་དང། གང་ཞིག་ལགས་ཀྱི་དགེ་རྒན་གཙོ་བོ། སྐད་གྲགས་ཆེ་བའི་འདས་པོ་བདུད་བྷེ་ལགས། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་འདས་གྲོངས་སུ་ཕྱིན་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཚོའི་ཆུ་འབུད་ཡིན། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་ཕྱོགས་ནས་མུ་མཐུད་ནས་གསར་འགྱུར་བཤད་ཀྱིས། ཉེན་རྟོག་པས་རྙེད་སོན་བྱུང་བའི་ཕུང་བོ་དེ་བོར་བརླག་ཕྱིན་པའི་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱི་ཕུང་བོ་ཡིན་པའི་ཚོད་དཔག་བྱས་ཡོད་པ་རེད། ཉེ་ཆར་ལོ་སྔོན་མའི་སྤྱི་ཟླ་བཅུ་གཅིག་པའི་ནང་ཨ་མི་རི་ཀའི་གྲོང་ཁྱེར་ཝ་ཤིང་ཏོན་གྲོང་ཁྱེར་དུ་གནས་བཞུགས་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་གར་སོང་མེད་པར་གྱུར་བའི་རྗེས་ཡུན་རིང་བཙལ་འཚོལ་བྱས་ཡོད་པ་དང་ད་ཆ་ཚེས་གསུམ་ཉིན་ཁོང་བཞུགས་སའི་ཆོས་ཚོགས་ཀྱི་ཉེ་འཁྲིས་ཀྱི་རྫིང་བུའི་ནང་ནས་ཕུང་བོ་ཞིག་རྙེད་སོན་བྱུང་བ་དེ་ནི་གྱོན་གོས་ལ་བལྟས་ན་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཡིན་པ་ས་གནས་ཉེན་རྟོག་དཔོན་རིགས་ཚོས་ཚོད་དཔག་བྱས་ཡོད་པ་ས་གནས་ཀྱི་གསར་འགྱུར་བརྒྱུད་ལམ་ཁག་དང་བརྙན་འཕྲིན་ནང་གནས་ཚུལ་སྤེལ་ཡོད་གི། དགུང་གྲངས་དྲུག་ཅུ་རེ་བཞི་ལ་སོན་པའི་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱིས་ནང་ཆོས་སློབ་ཁྲིད་གནང་ཡུལ་ཆོས་ཚོགས་ཀྱི་ཉེ་འཁོར་དུ་གནས་སྡོད་བྱེད་མཁན་གྲོང་མི་ཚོས་རྫིང་བུ་དེའི་ཁར་ཆགས་པའི་འཁྱགས་པ་བཞུས་རྗེས་གྱོན་གོས་ཤིག་ཆུ་ཁར་ཐོན་ཡོད་པ་མཐོང་ནས་ས་གནས་ཉེན་རྟོག་པའི་ལས་ཁུངས་ལ་སྙན་སེང་ཞུས་ཡོད་པ་དང་དེ་ནས་ཉེན་རྟོག་གྲུ་ཆུང་བཏང་ནས་རྩད་གཅོད་བྱས་ཏེ་མིའི་ཕུང་བོ་ཞིག་རྙེད་སོན་བྱུང་ཡོད་པ་རེད། ས་གནས་རྫོང་གི་བདེ་འཇགས་ལས་ཁུངས་ཀྱིས་དེའི་རྗེས་གསར་འགོད་གསལ་བསྒྲགས་ཤིག་སྤེལ་ནས་ཉེ་ཆར་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཟླ་བཅུ་གཅིག་པའི་ཚེས་བརྒྱད་ཉིན་དགེ་འདུན་པ་ཞིག་གར་སོང་ཆ་མེད་དུ་གྱུར་བའི་རྗེས་སུ་ད་ཆ་ཚེས་གསུམ་ཉིན་ས་གནས་ཡུལ་མིའི་ཁ་པར་འབྱོར་བ་ལྟར་གནས་ཚུལ་ཐོན་ཡུལ་གྱི་ཉེ་འཁྲིས་རྫིང་བུ་ནས་སྐྱེས་པ་ཞིག་གི་ཕུང་བོ་རྙེད་སོན་བྱུང་བ་དང་ཕུང་བོ་དེའི་སྟེང་གི་གྱོན་གོས་རྣམས་ལ་བལྟས་ཚེ་ཉེ་ཆར་གར་སོང་ཆ་མེད་དུ་གྱུར་བའི་དེའི་གྱོན་གོས་དང་གཅིག་མཚུངས་ཡིན་པ་གསལ་སྟོན་དང་འབྲེལ་ཕུང་བོ་དེ་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱི་ཕུང་བོ་ཡིན་པ་ཚོད་དཔག་བྱས་པ་ཡིན་ཡང་ཕུང་བོ་ངོ་རྟགས་གཅོད་རྒྱུ་དང་གྲོངས་རྐྱེན་རྩད་གཅོད་ཆེད་ཕུང་བོར་བརྟག་བཤེར་དགོས་པ་གསལ་བསྒྲགས་སྤེལ་ཡོད་གི་དེ་འབྲེལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་གནས་ཚུལ་བྱུང་ཡུལ་ས་གནས་རྫོང་གི་ཉེན་རྟོག་ལས་ཁུངས་སུ་གནས་ཚུལ་དེའི་ཐད་ཁ་པར་བརྒྱུད་འདྲི་རྩད་བྱས་ཀྱང་སྐབས་ཐོག་ཁ་པར་མཐུད་ཐུབ་མ་བྱུང། དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ལོ་སྔོན་མའི་ཟླ་ལྔ་བའི་ནང་ཨ་རིའི་ནང་གི་བཙུན་མ་གཙོ་བོར་གྱུར་བའི་སི་ར་བྷ་སི་ཏི་ཨ་བྷེ་སུ་བཞུགས་ནས་ནང་ཆོས་འཆད་ཁྲིད་གནང་བ་དང་དེ་སྔོན་ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཆེན་གྱི་བྱམས་བརྩེ་ལྟེ་གནས་ཁང་དུ་ཕྱག་ལས་གནང་བའི་རིང་སྤྱི་ནོར་གོང་ས་མཆོག་གི་དགོངས་གཞི་ཆོས་ལུགས་དང་མ་འབྲེལ་བའི་གཟབ་སྦྱོང་ཤེས་ཡོན་གྱི་བསླབ་བྱར་ལེགས་སྐྱེས་ཆེན་པོ་ཕུལ་ཡོད་ལ་ད་དུང་བོད་དང་ཚན་རིག་ལས་གཞིའི་ནང་སྐྱེ་དངོས་དང་དབང་རྩ་ཚན་རིག་གི་དཔེ་དེབ་མི་ཉུང་བ་བོད་སྒྱུར་བྱེད་མཁན་གཙོ་གྲས་ཤིག་ཡིན་པ་རེད། རྒྱ་ནག་གིས་དབུགས་ལྒང་མང་བོ་ཐེ་ཝན་གྱི་མཁའ་དབྱིངས་སུ་བཏང་ནས་ཐེ་ཝན་གྱི་བདེ་སྲུང་ལ་ཉེན་ཁ་བཟོ་གི་འདུག་ཅེས་ཐེ་ཝན་གྱིས་བཤད་ཡོད་གི། དེའང་ཐའེ་པེ་ནས་ཨེ་པེ་གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་རྒྱ་ནག་གིས་ཐེ་ཝན་གྱི་མཁའ་དབྱིངས་སུ་དབུགས་ལྒང་མང་བོ་ཡང་ཡང་བཏང་ནས་ཐེ་ཝན་མི་མང་ལ་གནོན་ཤུགས་སྤྲོད་ཐབས་བྱེད་ཀྱི་འདུག་ཅེས་རེས་གཟའ་སྤེན་པའི་ཉིན་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་ཡོད་གི། དེ་བཞིན་བདེ་སྲུང་བློན་ཆེན་ལས་ཁང་གི་དཔྱད་ཞིབ་པས་རྒྱ་ནག་གིས་བཏང་བའི་དབུགས་ལྒང་དེ་ཚོས་རྒྱལ་སྤྱིའི་འགྲིམ་འགྲུལ་གནམ་གྲུའི་འགྲོ་ལམ་དུ་འཕུར་ནས་འགྲུལ་པའི་ཚེ་སྲོག་ལའང་ཉེན་ཁ་ཆེན་པོ་བཟོ་བཞིན་པར་སོང་ཙང་རྒྱ་ནག་གིས་ཐའེ་ཝན་གྱི་མཁའ་དབྱིངས་སུ་དབུགས་ལྒང་གཏོང་རྒྱུ་འཕྲལ་དུ་མཚམས་འཇོག་བྱ་དགོས་ཞེས་འབོད་སྐུལ་ཞུས་ཡོད། ཐའེ་ཝན་མཁའ་དབྱིངས་སུ་དབུགས་ལྒང་མང་པོ་བཏང་བའི་དོན་རྐྱེན་དེ་རང་མི་ནི་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་ཀྱི་རྒྱལ་ཡོངས་དབྱེ་བསྡུ་མ་གནང་བའི་གོང་དུ་བྱུང་བའི་གནས་ཚུལ་ཞིག་ཡིན་པ་དང་རྒྱལ་ཡོངས་འོས་བསྡུ་དེ་ལ་རྒྱ་ནག་དང་ཐའེ་ཝན་གཉིས་ཀྱིས་གནད་དོན་གལ་ཆེན་ཞིག་ལ་བརྩིས་ཡོད་པ་རེད། སང་རྣམ་པ་ཚོ་ཐེངས་འདིའི་རང་དབང་གླེང་སྟེགས་ཀྱི་ལེ་ཚན་ནང་དུ་ལོ་རབས་བརྒྱད་ཅུ་ནས་བཟུང་ད་ལྟའི་བར་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་གནས་མཆོག་རྡོ་རྗེ་གདན་དུ་དུས་དབང་དང་གསུང་ཆོས་ནམ་བྱུང་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྤྱི་ཚོགས་དང་བླངས་ཞབས་ཕྱི་བསྒྲུབས་དང་སྒྲུབ་མུས་སོགས་ཀྱི་ཐད་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་དང་ལྷན་དུ་ལྕགས་མོ་འཚོས་གླེང་མོལ་ཞུས་པར་གསན་རོགས་གནང།

དེང་སྐབས་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་གཙོ་བྱས་པའི་མཛད་འཕྲིན་ཁག་བསྐྱངས་དང་སྐྱོང་མུས་ཀྱི་དུས་འདིར་གནས་མཆོག་རྡོ་རྗེ་གདན་དུ་རྒྱ་བལ་འབྲུག་གསུམ་གཙོ་བྱས་པའི་ཤར་ནུབ་ཡུལ་གྲུ་མང་པོ་ནས་དད་ལྡན་མི་མང་ཁྲི་ཕྲག་མང་པོ་གསུང་ཆོས་ཞུ་བར་འཛོམས་བཞིན་པར་བརྟེན། རྒྱུན་སྲོལ་བཞིན་བཙན་བྱོལ་ནང་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཤོས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཀྱང་གནས་མཆོག་རྡོ་རྗེ་གདན་དུ་ད་ལོ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་འགོ་བཙུགས་ཏེ་སང་ལོའི་ཕྱི་ཟླ་དང་པོའི་བར་སྤྱི་ཚོགས་དང་བླངས་ཞབས་ཕྱི་སྒྲུབ་བཞིན་པ་དང་ད་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ནས་འགོ་བཙུགས་ཏེ་གནས་མཆོག་རྡོ་རྗེ་གདན་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྤྱི་ཚོགས་དང་བླངས་ཞབས་ཕྱི་སྒྲུབ་འགོ་བཙུགས་ཤིང་ད་ལོར་སློབ་མ་དང་གྲྭ་བཙུན་མི་སྐྱ་ཕོ་མོ་རྒན་གཞོན་ནས་གྲུབ་པའི་མི་གྲངས་དྲུག་ཅུ་ལྷག་གིས་གསལ་བསྒྲགས་རོགས་རམ་དང་ཛ་དྲག་མྱུར་སྐྱོབ་རོགས་རམ། འགྲིམ་འགྲུལ་སྐྱེལ་འདྲེན་རོགས་རམ་བཅས་གཙོ་བོ་སྣ་ཁ་གསུམ་གྱི་ལམ་ནས་སྤྱི་ཚོགས་དང་བླངས་ཞབས་ཕྱི་སྒྲུབ་བཞིན་པ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ནས་གསུངས་བྱུང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་གནས་མཆོག་རྡོ་རྗེ་གདན་ལ་གནས་བསྐྱོད་གསུང་ཆོས་སྩལ་བའི་སྐབས་སུ་བོད་གཞོན་ནུ་ལྷན་ཚོགས་ཀྱིས་ལོ་ལྟར་དང་བླངས་སྤྱི་ཚོགས་ཞབས་ཞུ་བྱེད་ཡ་དེ་ད་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་ནས་འགོ་བཙུགས་བྱས་ད་ལན་ཉི་མ་གསུམ་པ་ཆགས་བསྡད་ཀྱི་ཡོད། ཨ་ནི་ཉི་མ་གསུམ་དེའི་ནང་ལོགས་ལ། གཙོ་བོ་ད་ལྟ་བོད་གཞོན་ལྷན་ཚོགས་ཀྱི་ལོ་ལྟར་གཅིག། ང་རང་ཚོ་དང་བླངས། མི་གྲངས་ལྔ་བཅུ་དྲུག་ཅུ་ལྷག་གཅིག་ད་ལན་འཛོམས་བསྡད་ཡོད། དེའི་སྤྱི་ཡོངས་ཀྱི་ད་ལན།

སྐྱབས་མགོན་རིན་པོ་ཆེ་གི་གསུང་ཆོས་དང་འབྲེལ་བའི་གསལ་བསྒྲགས་བྱེད་ཡ་རེད་དེ་ནང་བཞིན་ཨ་ནི་གཅིག་མི་མང་ནང་ལོགས་ལ་ཕར་ཚུར་ཨ་ནི་གཅིག་ཅ་ལག་བོར་བརླག་ཕྱིན་པ་དང་དེ་ནང་བཞིན་མི་མང་མང་པོ་ཅིག་འདུ་འཛོམས་དེའི་ནང་ལོགས་ལ་ཨ་ནི་གཅིག་ནང་མི་ཁ་བྲལ་ཡ་དང་ཕྲུ་གུ་བརླག་པ་དང་ཅ་ལག་བརླག་པ་དང་ཅ་ལག་རྙེད་པ་དང་ད་དེ་འདྲའི་གི་ཐོག་ནས་ཨ་ནི་གཅིག་མི་མང་ལ་དང་བླངས་ཞབས་ཕྱི་ཞུ་ཡ་དེ་གསལ་བསྒྲགས་ཁང་དེ་ཆགས་བསྡད་ཀྱི་ཡོད་དེ་ནང་བཞིན་ཨ་ནི་གཅིག་བོད་གཞོན་ལྷན་ཚོགས་ཀྱི་ད་ལྟ་སྡེ་ཚན་གཉིས་པ་དེ། ཛ་དྲག་མྱུར་སྐྱོབ་ཆགས་བསྡད་ཀྱི་ཡོད་ཛ་དྲག་མྱུར་སྐྱོབ་དེའི་ནང་ལོགས་ལ་གཅིག་དད་ལྡན་ཆོས་ཞུ་བ་སུ་འདྲ་གཅིག་ལ་གཅིག་ཛ་དྲག་གི་དཀའ་ངལ་ག་འདྲས་ཅིག་བྱུང་བ་ཡིན་ན་གང་ལྟར་ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་བོད་གཞོན་ལྷན་ཚོགས་ཀྱི་ངོས་ནས་སྤྱི་ཚོགས་ཞབས་ཞུ་ཞུ་བསྡད་ཀྱི་ཡོད་དེ་ནང་བཞིན་ཨ་ནི་གཅིག་སྡེ་ཚན་གསུམ་པ་དེ་ད་ལྟ་འབབ་ཚུགས་ཁག་ལ་ཆགས་བསྡད་ཀྱི་ཡོད་ད་ལན་ད་རྒྱ་གར་ནང་ལོགས་སུ་ཆ་མཚོན་པ་ཡིན་ན་དད་ལྡན་ཆོས་ཞུ་བ་མང་ཆེ་བ་གཅིག་ཨ་ནི་གཅིག་མེ་འཁོར་བརྒྱུད་དེ། ཡོང་དུས་ཙམ་པ་ཨ་ནི་ག་ཡ་མེ་འཁོར་འབབ་ཚུགས་ལ་ཨ་ནི། ན་ཉིན་མཚན་བསྟུད་མར་བོད་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་དང་བླངས་སྤྱི་ཚོགས་ཞབས་ཞུ་གཅིག་ཞུས་ཏེ་ཞུས་དང་ཞུ་མུས་ཡིན། དེ་འདྲ་སོང་ཙང་ད་ལན་དང་བླངས་དེའི་ནང་ལོགས་ལ་གཙོ་བོ་དེ་ཨ་ཅིག་མཐོ་སློབ་ཀྱི་ཕྲུ་གུ་ཆགས་བསྡད་ཀྱི་ཡོད། མཐོ་སློབ་ཁག་ཆེ་ཁག་ལྔ་ནས་མཉམ་ཞུགས་བྱས་བསྡད་ཡོད་དེ་ནང་བཞིན་དེའི་ནང་ལོགས་ལ་མི་སྣ་རོབ་ཅིག་ཙམ་ཞུས་པ་ཡིན་ན་ཨ་ཅིག་གྲྭ་པ་རེད་དེ་ནང་བཞིན་མི་སྐྱ་རེད་ཨ་ནི་མི་རྒན་པ་བྱས་དེའི་ནང་ལོགས་ལ་ད་ལན་མཉམ་ཞུགས་བྱས་བསྡད་ཡོད་ཟེར་ནས། ཁྱོན་བསྡོམས་བྱས་ནས་བོད་གཞོན་ནུ་ལྷན་ཚོགས་ཀྱི་ས་གནས་ཁག་བཅུ་ཙམ་ནས་དང་བླངས་དྲུག་ཅུ་ཞིག་མཉམ་ཞུགས་བྱས་བསྡད་ཡོད་ཟེར་ཞུ་བ་ཡིན། དེ་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུ་ནས་བཟུང་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དུས་འཁོར་དབང་ཆེན་གཙོ་བྱས་པའི་གསུང་ཆོས་ནམ་ཡོད་དུས་སུ་སྤྱི་ཚོགས་དང་བླངས་ཞབས་ཕྱི་བསྒྲུབས་ནས་ཡོང་བ་དང་རྒན་འཁོགས་ལ་འདྲུད་འཁོར་མཁོ་སྤྲོད་སོགས་རོགས་རམ་གང་དགོས་ཆུ་ཚོད་ཉི་ཤུ་རྩ་བཞི་རིང་ཞབས་ཕྱི་སྒྲུབ་ཀྱི་ཡོད་པ་གསུང་གི་འདུག། ད་གཙོས་ཆེ་ཤོས་དེ་ང་རང་ཚོ་ད་ལན་དང་བླངས་སྤྱི་ཚོགས་ཞབས་ཞུ་ཞུ་བསྡད་ཡ་དེ། ཨང་ཅེ་མི་མང་རང་གི་བདེ་སྡུག་རང་ལ་བརྟེན་བྱས་བོད་གཞོན་ནུ་ལྷན་ཚོགས་ཀྱི་ཨང་ཅེ་དུས་ད་ལྟ་བར་དུ། མི་མང་ནང་ལོགས་ལ་རྒན་འཁོགས་ཨང་དང་ལོ་ན་བགྲེས་པ་དེ་ཚོ་ལ་ང་ཚོའི་ངོས་ནས་ཞབས་ཞུ་ཞུ་ཡ་དེ། ཨ་ནི་རྐུབ་བཀྱག་སྒང་ལ་མར་བཞུགས་བྱས་འགྲོ་ས་འཁོར་ལོ་ཡོད་པ་དེ་གས་ང་ཚོའི་ངོས་ནས་གོ་སྒྲིག་ཅིག་ཞུས་བསྡད་ཡོད། དེ་ནང་བཞིན་ཨང་ཅེ་ཕ་ཚོ་ཨན་ཅེ་སྐད་ཀྱི་དཀའ་ངལ་འཕྲད་བསྡད་མཁན་དེ་ཚོ་ལ་ང་ཚོས་བྱེད་བསྡད་ཀྱི་ཡོད་དེ་ནང་བཞིན་ཨན་ཅེ་ཛ་དྲག་གི་གཅིག་དཀའ་ངལ་ག་འདྲས་ཅིག་བྱུང་བ་ཡིན་ན་གང་ལྟར་བོད་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་ཨན་ཅེ་ཁོ་རང་ཚོ་དད་ལྡན་ཆོས་ཞུ་བ་སུ་འདྲ་ཅིག་ལ་ཨན་ཅེ་རོགས་པ་དགོས་ཀྱི་ཡོད་པ་ཡིན་ན་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་དང་དུ་བླངས་བྱས་ནས་ཁོ་རང་ཚོ་ལ་ཞབས་འདེགས་ཞུས་ཐུབ་པ་བྱུང་སོང་ཞུ་ཡ་ཡིན། དེ་སྔ་ལོ་རབས་དགུ་བཅུ་དང་ཉིས་སྟོང་འགོ་སྟོད་ལ་བོད་ནང་གི་བོད་མི་མི་ཉུང་བ་ཞིག་དུས་འཁོར་དབང་ཆེན་དང་གསུང་ཆོས་ཞུ་བར་འབྱོར་སྐབས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་དྭང་བླངས་ཞབས་ཕྱི་སྒྲུབ་སྟངས་ལ་བློ་ཡུལ་ཚིམ་པོ་དང་དགའ་མོས་ཆེན་པོའི་ངང་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་དམག་ལྭ་སེར་པོ་གྱོན་པའི་ཞབས་ཕྱི་བ་ཞེས་འབོད་ཀྱིན་འདུག། སྤྱིར་བཏང་ད་ལྟ་གཞོན་ནུའི་ཚོགས་པ་ལབ་དུས་ཙམ་པ་བོད་ནང་ལོགས་ཀྱི་དེ་སྔ་གཅིག་དུས་འཁོར་དབང་ཆེན་རེད་དེ་ནང་བཞིན་གསུང་ཆོས་མང་པོ་ལ་བོད་ནང་ལོགས་ནས་ཚུར་ཕེ་ཐོ་བ་བོད་མི་བྱུང་དུ་ཡོད་རེད་ཨང་ཁོང་རྣམ་པ་ཚོ་གྲོ་བོ་ཀྱི་ཡིན་པ་ཡིན་ན་ཨང་ཀྱི། ཁ་ཤས་ཀྱིས་གཞོན་ནུ་ཚོགས་པ་ལབ་ཀྱི་རེད་ཁ་ཤས་ཀྱིས་གཞོན་ནུ་ལྷན་ཚོགས་ལབ་ཀྱི་རེད་བོད་གཞོན་ནུ་ལྷན་ཚོགས་ལ་ཨ་ནི་ཡང་ཁ་ཤས་ཀྱིས་ད་ད་དམག་མི་སེར་པོ་དམག་མི་སེར་པོ་ཞུ་གི་རེད་ཨ་ནི་བོད་གཞོན་ནུ་ལྷན་ཚོགས་ཀྱི་ད་ད་སྟོད་གོས་སེར་པོ་གོན་བྱས་ནི་སྤྱི་ཚོགས་ཞབས་ཞུ་ཞུ་བསྡད་དུས་ཙམ་པ་ཨ་ནི་ཀྱི། བོད་བོད་ནང་ལོགས་ཀྱི་བོད་མི་ཚོས་ཀྱི་དམག་མི་སེར་པོའམ་ཡང་ན་ནི་ཀྱི་གཞོན་ནུ་ཚོགས་པ། ནི་ཁ་ཤས་ཀྱིས་གཞོན་ནུ་ལྷན་ཚོགས་ལབ་དུས་ཙམ་པ། ང་ཚོའི་ངོས་ནས་ནི་ཀྱི། ཡང་ནི་བསྐྱར་དུ་ནི་ཀྱི་ཁོང་རྣམ་པ་ཚོ་སེམས་ནང་ལོགས་ལ་ཡོད་བཞིན། དེ་མིན་ཡང་ཐེངས་འདིར་གནས་མཆོག་རྡོ་རྗེ་གདན་དུ་ཆོས་ཞུ་བ་གཙོ་བོ་གང་ནས་ཡིན་པ་དང་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཚོགས་ཞབས་ཕྱིའི་དུས་སུ་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་སྐོར་འདྲི་སྐབས། ད་ལྟའི་ཆ་ལ་ནི་ཀྱི་དམིགས་བསལ་བོད་ནས་འབྱོར་བ་ད་ང་ཚོའི་ཁྱད་ཤེས་རྟོགས་བྱུང་གོ་བྱུང་མ་སོང་ཡིན་པས་ནས་ད་ཅིག་ང་རང་ཚོ་བོད་པ། རྒྱ་བལ་འབྲུག་གསུམ་ནང་ལོགས་ནས་ཕེབས་མཁན་རེད་དེ་ནང་བཞིན་ཧི་མ་ལ་ཡའི་རི་རྒྱུད། ཆ་ཚང་གཅིག་བསྡོམས་པ་ཡིན་ན་ད་རེས་ཆོས་ཞུ་བ་ཕལ་ཆེར་ཁྲི་ཚོ་མང་པོ་ཅིག་དེ་ལ་འབྱོར་ཟིན་པ་ཆགས་བསྡད་ཀྱི་འདུག་ད་འདོད་པས་ཨན་གྱི་ཉི་མ། ཁ་ཤས་ནང་ལོགས་ལ་དེ་འདྲ་ཡོང་གི་ཡོད་ལ་ནི་ད་ང་ཚོ་ལ་ཚུར་འབྲེལ་བ་བྱུང་ཡ་དེ་ཚོ་ག་ལ་གང་འཚམ་མང་པོ་ཅིག་འདུག་དེ་དུས་ཙམ་པ། གཅིག་བོད་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཚོགས་ཞབས་ཞུ་གི་ད་སྔ་དེའི་ནང་ལོགས་ལ་སྤྱིར་བཏང་དཀའ་ལས། དཀའ་ངལ་དངོས་སུ་དེ་བྱུང་སོང་ལ་ཡང་དམིགས་བསལ་ཐེར་འདོན་སྐད་བྱས་ཡ་ཟེར་ཡོད་མ་རེད་ཡིན་པས་ནས་གང་ལྟར། ཆུ་ཚོད་ཉི་ཤུ་རྩ་བཞི་རིང་ལ་ཞབས་ཕྱི་ཞུ་དུས་ཙམ་པ། དཀའ་ངལ་ཕྲ་ལ་ཆེན་པོ་གཅིག་ཚང་མ་ལ་བྱུང་གི་རེད་དེ་ནང་བཞིན་གནམ་གཤིས་རེད་དེ་ནང་བཞིན་དེ་བ་ལ་གཅིག་མཁའ་རླུང་དང་དེ་བ་ལ་སྟོན་ད་མི་ཚོགས་མང་པོ་འཛོམས་བསྡད་དུས་ཙམ་པ་ཆམ་པ་རྒྱག་ཡ་རེད་དེ་ནང་བཞིན་གནམ་གཤིས་གྲང་མོ་ལ་གཅིག། འགྲོ་དགོས་དུས་ཙམ་པ་གང་དཀའ་ལས་ཏོག་ཙམ་ཅིག་ད་ཡོད་རེད་ནས་དེ། གཅིག་བོད་གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་རེད་དེ་ནང་བཞིན། གཅིག་བོད་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་ནང་ལོགས་ལ་གཅིག་དཀའ་ངལ་ག་འདྲ་ཅིག་འཕྲད་ན་དེ་ལ་གདོང་ལེན་བྱེད་དགོས་ཀྱི་དུས་ཚོད་དེ་འདྲ་ཅིག་ཆགས་དུས་ཙམ་པ་དེའི་དཀའ་ངལ་དམིགས་བསལ་དེ་དཀའ་ངལ་དེ་འཕྲད་ཀྱི་འདུག་ཞུ་ཡ་ཟེར་མི་འདུག་ཞུ་ཡ་ཡིན་ལགས། དེང་སྐབས་རྒྱ་ནག་གཞུང་གིས་བོད་ནང་ལོ་རེ་བཞིན་དམ་དྲག་གནས་སྟངས་ཧ་ཅང་ཆེན་པོ་ཡིན་པས་བོད་ནང་གི་བོད་མི་ཚོ་རྒྱ་གར་ནང་གསུང་ཆོས་ཞུ་བར་ཡོང་རྒྱུ་ཁག་པོ་ཡིན་ཡང་བོད་ནང་གི་བོད་མི་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་སེམས་རྩེ་གཅིག་དང་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་ཡང་རེ་བ་སྔར་བཞིན་ཆེན་པོ་བཅང་གི་ཡོད་ཕྱིར་བོད་ནང་གི་བོད་མིའི་རེ་བ་ནམ་ཡང་སེམས་སུ་བཅངས་ཏེ་བོད་ལ་གཞིས་བྱེས་གཉིས་ཀ་མཉམ་འཛོམས་ཀྱི་སྐྱིད་པའི་ཉི་མ་ཤར་བར་ཡིད་ཆེས་བརྟན་པོ་ཡོད་པ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ནས་གསུང་གི་འདུག། བོད་ཀྱི་གཞོན་ནུ་ལྷན་ཚོགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པ་ལོར་གསར་འཛུགས་གནང་བ་དང་ཚོགས་པ་དེ་ཐོག་མར་གསར་འཛུགས་གནང་མཁན་གྲས་ནི་བཀྲས་མཐོང་བསྟན་འཛིན་དགེ་བྱེད་ལགས་དང་བཀའ་ཟུར་རྒྱ་རི་བློ་གྲོས་ལགས་བཀའ་བློན་ཁྲི་ཟུར་བསོད་ནམས་སྟོབས་རྒྱལ་ལགས་བཀའ་ཟུར་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་བཅས་རེད། བོད་ཀྱི་གཞོན་ནུ་ལྷན་ཚོགས་ནི་བཙན་བྱོལ་སྤྱི་ཚོགས་ཁྲོད་གཞུང་འབྲེལ་མ་ཡིན་པའི་རང་བཙན་ལམ་ནས་བོད་ཀྱི་བདེན་མཐའ་རྩོད་ལེན་གནང་མཁན་ཚོགས་པ་ཆེ་ཤོས་དེ་ཡིན་ཞིང་ད་ལྟ་ཚོགས་པ་དེར་ཚོགས་མི་སུམ་ཁྲི་བརྒྱད་སྟོང་ལྷག་དང། རྒྱ་བལ་འབྲུག་གསུམ་གཙོ་བྱས་པའི་ཤར་ནུབ་ཡུལ་གྲུ་ཉི་ཧོང་དང་ཐའེ་ཝན། ཨ་རི། ཁེ་ན་ཏྲ། ཨོ་སི་ཁྲི་ལི་ཡ། འཇར་མན། ཧྥི་རན་སི། སྦེལ་ཇམ་སོགས་རྒྱལ་ཁབ་བཅུ་གྲངས་ཤིག་ན་ཡན་ལག་ཚོགས་པ་བརྒྱད་ཅུ་གྱ་བརྒྱད་ཡོད་འདུག་ད་ལྟའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ནི་མགོན་པོ་དོན་གྲུབ་ལགས་རེད། གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྗེས་ཁྱེད་ཚོས་གསན་པར་ལྕགས་མོ་འཚོ་གིས་བཀའ་དྲིན་ཆེ་ཞུ་གི་ཡོད།